དེ་ཡིན་ཙང་འདི་ལ་ལམ་ཡོངས་རྫོགས་ལ་བཤར་སྒོམ་བྱས་ནས། བྱང་ཆུབ་ཀྱི་སེམས་འདི་གསལ་བར་རྟོགས་པའི་ཡ་དེ་ནང་གི་གཅོད་ཡིན། ཁ་སང། བཏང་སྙོམས་ནས་བཟུང་བ་ཅིག་གིས། བྱང་ཆུབ་ཀྱི་སེམས་ཀྱི་བར་དེ་དག་ཤོ་ལོ་ཀ་རེ་རེ་རེར་རྗེ་འདུལ་འཛིན་བློ་གྲོས་སྦས་པས་གསུངས་ཀྱི་འདུག་ཨང། ཨོ་དེ་རེད། དེ།

དཔེར་ན་བོགས་ཐོན་བོགས་ཐོན་ཟེར་ཡ་དེ་གོས་ལོག་རིགས་ཅིག་འཁྲུ་བ་ཡིན་ན། ཨ་ནི་བཀྲུས་ནས་དྲི་མ་དྲི་མ་ཡག་པོ་ཅིག་མ་ཐོན་ན་ཁྲུས་རྫས་རྒྱག་དགོས་དང། འདག་རྫས་རྒྱག་ནས་ནི་རྩིབས་སུག་པའི་སྐབས་སུ་དྲེག་པ་དེ་ཡག་པོ་ཅིག་མར་ཐོན་ཡོང་གི་ཡོད། ཨ་ནི་ཇ་རིལ་བུ་དེ་འདྲ་བརྒྱབ་ནས་ཁུ་བ་དེ་མ་ཐོན་པའི་སྐབས་ལ་བུལ་ཏོག་རིལ་བུ་བརྒྱབ་ནས་བསྐོལ་བའི་སྐབས་སུ་ཁུ་བ་དེ་ཡག་པོ་ཅིག་ཐོན་ཡོང་གི་ཡོད་རེད། རྒྱ་སྐྱེགས་ཆུ་ལ་བསྐོལ་ནས་ཆུ་ཁོལ་བཙག་དགོས་ཡོད་ན་ཆུ་ནང་བསྐོལ་ནས་ཚོས་མང་པོ་ཐོན་གི་མ་རེད། དེ་མ་ཐོན་ཡོང་དུས་ཞུ་མཁན་ཟེར་མཁན་གྱི་ཤིང་ལོ་དེ་བརྒྱབ་པའི་སྐབས་དེར་མདངས་དེ་ནས་ཐོན་ཡོང་གི་རེད། ལྷ་བྲིས་མཁན་ཚོ་གིས་མདངས་རྒྱག་ཡག། སེ་གེ་འདག་སེ་སྒང་ལ་འདི། པདྨ་རཱ་གའི་མདོག་སྟོན་དགོས་བྱུང་ད་དེང་སང་བྱེད་ཀྱི་ཡོད་མ་རེད་དགོས། གཞན། རྒྱ་འདིག་གི་མདངས་སྟོན་དགོས་རེད་རྒྱ་འདིག་མདངས་སྟོན་ཡག་རྒྱ་མཚོའི་དབུ་བ་ཆུ་ལ་སྦང་དགོས།

ཡང་དེ་ཡིན་པས་གྲྭ་ལ་ཆེན་པོ་འུར་གྲབས་བྱེད་ཡོང་གི་འདུག་ན་གཅོད་གཏོང་གི་ཡིན་ན་དེ་ཡག་རུ་འགྲོ་གི་ཡོད་རེད་བྱས་ཙང་བོགས་ཐོན་ས་གི་མ་རྩ་ཁོ་མེད་ན་ཡང་ཁོ་ལ་བོགས་འདོན་ཡོང་ཡ་ཡོད་མ་རེད་དེ་མེད་པ་ཡིན་ཙང་རྩ་བ་བོར་ནས་ཡལ་ག་ལ་མ་འཇུས་ཤིག་གསུངས་རྗེ་རིན་པོ་ཆེ་གི་གསུང་ནང་ལ། གཅོད་དང་རྩ་རླུང་ཐིག་ལེ་སོགས་རྩ་བ་བོར་ནས་ཡལ་ག་ལ་མ་འཇུས་གསུང་ཡ་དེ་འདི་ཡོད་རེད་རྩ་བ་བོར་ཟེར་ཡ་དེ་ནི་འདི་རེད་བྱང་ཆུབ་ཀྱི་སེམས། སྟོང་ཉིད་རྟོགས་པའི་ཤེས་རབ་གཉིས་པོ་དེ་རྩ་བ་ལམ་རིམ་ལས་བྱུང་བ་ནང་བཞིན་སྒོམ་དགོས་པ་རེད། དེ་ལམ་གྱི་སྲོག་ཤིང་དེ་རེད་དེ་ཡག་པོ་བྱས་མ་བསྒོམས་པ་བྱས། ཨ་ནི་གཅོད་གཏོང་ཡ་འདྲ་བོ་རྩ་རྩ་རླུང་སྒོམ་ཡ་འདྲ་བོ། པའི་རྩ་རླུང་བསྒོམས་པ་ཙམ་གྱིས་རྫོགས་རིམ་གྱི་རྟོགས་པ་ཐོབ་པ་འདི་བ་སྒོམ་ཡ་ཚོ་ལ་རྩ་བ་ཡོད་མ་རེད། ཨ་ནི་ཡལ་ག་ལ་འཇུས་བསྡད་པ་རེད་རྩ་བ་བོར་བཞག་པ་རེད་གསུངས། རྩ་བ་བོར་ནས་ཡལ་ག་ལ་མ་འཇུས་གསུངས་ཡ་དེ་དེ་གསུང་གི་ཡོད་རེད། དེ་ཡིན་ཙང་ང་རང་ཚོ་འདི། གཅོད་དང་སྟོང་ཉིད་བྱང་ཆུབ་ཀྱི་སེམས་ལ་བོགས་ཐོན་ཐོབ་པར་བྱེད་དང་སྟོང་ཉིད་རྟོགས་པའི་ཤེས་རབ་ལ་བོགས་ཐོན། གཅོད་གཏོང་གི་སྙིང་པོ་འདྲ་བོ་དེ་སྟོང་ཉིད་ཀྱི་རྟོགས་པ་དེ་ཕུལ་དུ་ཕྱིན་པ་ཡག་པོ་ཞིག། དེ་བྱུང་ན་ནི་གཉིས་ཀ་རེད་མ་བྱུང་ནས་སྟོང་ཉིད་ལ་ཞེ་དྲག་ཞེ་དྲག་མ་བྱུང་ནས་བྱང་ཆུབ་སེམས་དེ་ཕུན་སུམ་ཚོགས་པ་ཅིག་མ་བྱུང་ན་ནི་གལ་ཡོད་མ་རེད།

uh, uh, these channels, winds and drops, and then these meditations will be very fruitless. Uh, and Tsongkhapa and said, without having the roots or fundamental in the practices of the thought definite living cycle existence, mind enlightenment and wisdom understand emptiness, then one shouldn't hold on to the branches like you know the meditation on

ཁ་སང་ཡི་གེ་ང་ཚོ་གཅོད་གཏོང་ས་གི་པའི་གཉན་ས་གཅོད་ཡག་ལ་གང་དུ་འགྲོ་བའི་གནས། གང་གིས་འགྲོ་བའི་རྟེན། ཨ་ནི། བཅས་པའི། གང་ཉམས་སུ་ལེན་པའི་གདམས་པ་ས་བཅད་གཟུགས་སུ་དང་གནས་དེ་བཤད་ཚར་ཡིན་པ་གནས་ལ་འཇགས་ཚུགས་གཉིས། ད་རྟེན་དེ་ལ། ཀུན་སློང་འགྲོ་པོ་དེ་བསམ་བློ་ག་རེ་གཏོང་ནས་འགྲོ་དགོས་པ་རེད་ཟེར་ན་བསམ་པ། ཇི་ལྟ་བུའི་འགྲོ་ཚུལ་དེ་གལ་ཆེ་རང་གི་བསམ་པ་གལ་ཆེ་བ་རེད་དང་མང་པོ་མང་པོ་བྱས་ཕྱི་ལ་འགྲོ་བསྡད་སོ་བྱས་ནང་ལ་བསྡད་ནས་འདོན་པ་བཏོན། ག་རེ་བྱས་བཞག་པ་དེ་སེམས་ལ་ཅིག་ཨེ་ཕན་བལྟ་གོ་རེད་མ་གཏོགས་སེམས་ཁོ་ལ་མ་ཕན་ན། ཨ་ནི། འབའ་གོན་དེ་ནས་ཕན་གི་མ་རེད་ཁྲ་ཁྲ་པ་ར་གོན་ནས་ཕན་གི་མ་རེད་ཆ་ལུགས་ག་རེ་བྱས་ནས་ཕན་གི་མ་རེད། གང་བྱས་ནས་སེམས་མ་ཐུལ་ན་ཕན་ཐོགས་ཡ་ཡོད་མ་རེད་བ་བྱས་ཙང་གཙོ་བོ་སེམས་འདུལ་བའི་གདམས་པ་ཡིན་ཙང་བསམ་པ་དེ་ཡག་པོ་བཅོས་དགོས་ཀི་ཡོད་རེད། So in our དེ when we are practicing you know this གཅོད

སངས་རྒྱས་ཐོབ་འདོད་ཀྱི་བྱང་ཆུབ་སེམས་སྒོ་ངས་དེ་བྱེད། འཁོར་བའི་ས་བོན་དྲུངས་ནས་འབྱིན་པར་འདོད་པ་ཡིན་ཅེས། ཀུན་སློང་དེ་འདྲ་ཞིག་གོ་གི་ཡོད་རེད་གསུངས། རྙེད་བཀུར་དང་གྲགས་འདོད་ཀྱི་བསམ་པས་འཇིག་རྟེན་གྱི་ལྷ་འདྲེ་ལ་དོ་བསྡོ་བ་དེ་བྱེད། དེ་ཡི་ཆེད་དུ་ས་གཉན་དཀྲུག་ཆུ་གཉན་ས་གཉན། སློག་ཆུ་གཉན་དཀྲུག་ཤིང་གཉན་གཅོད་པ་སོགས་ནི་ཆོས་འདིའི་འགལ་ཟླར་ཤེས་པར་གྱིས་ཞེས་གསུངས་པ་དེ་བས་སེམས་ལ་ཡག་པོ་ཅིག་ཉར་ཨ་ལེ། གཅོད་མ་གཏོང་གོང་ནས་གཏོང་ཡག་གི་དོན་དག་དེ་ག་པ་ལ་འདུག་གཅོད་དེ་དགོས་པ་ག་རེ་གི་དོན་དག་ལ་གཏོང་གི་འདུག་བསམ་གཏོང་རེད་གཅོད་གཏོང་ཡག་དེ།

our uh, mind in the seeking in uh, buddhhood for the benefit of others and thirdly it is very important to have the wisdom of not the understanding of emptiness and at the same time it is very important uh, to know why are we the practicing church before we actually go to the place

ལུས་མ་བླངས་བྱ་བ་མེད་པ་ད་ལྟ་ཕན་ལ་ལུས། དེ་ཙམ་གྱི་ལུས་ལེན་ཡོད་རེད་ལུས་ལེན་པ་ལུས་གང་ག་གསོག་བཞག་གི་ཡོད་ན་ནམ་མཁའ་ལ་མི་ཤོང་ས་གཞི་ཐོག་ལ་མ་ཤོང་བ་ཅིག་ལེན་ཚར་རེད་དེ། སྙིང་པོ་ལོན་པ་གཅིག་ཀྱང་མེད་པ། གང་ག་འཕྲོ་བརླག་ཕྱིན་པ་རེད། ད་ད་རིང་ངས་མི་ལུས་འདི། འོ་དེ་ནི། འཕྲོ་བརླག་མི་འགྲོ་བ་ཅིག་བྱེད་བསམ་པ་བྱས་ནས། སེམས་ཅན་ཐམས་ཅད་ལ་ཕན་པ་ཞིག་བས་བྱེད་དགོས་འདུག་བསམ་བློ་བཅོས་མ་མ་ཡིན་པ་གཏོང་གཏོང་བ་ཅིག་བྱས་ནས་ཨ་ནེ་མདུན་གྱི་ནམ་མཁར་བླ་མ་ལྷ་ཚོགས་བཞུགས་གནས་དང་བཅས་པ་གསལ་བཏབ་ནས་གསོལ་འདེབས་བྱེད་དགོས་རེད་གསོལ་བ་བཏབ། གསོལ་འདེབས་དེ་ལ་བརྒྱུད་པའི་གསོལ་འདེབས་རེད་གསོལ་འདེབས་གསོལ་བ་བཏབ་པ་ལ་བརྒྱུད་པའི་གསོལ་འདེབས་རྒྱས་བསྡུས་ཅི་རིགས་དང་ཁྱད་པར་དུ་ཡང་དེ་ནི་འདོད་བྱའི་དོན་ལ་སྨོན་པའི་བྱིན་རླབས་ཞུ་བ་ཟེར་བཤེས་གཉེན་དམ་པ་ཚུལ་བཞིན་བསྟེན་པ་ཟེར་དེ་རེད་བཤེས་གཉེན་དམ་པ་ཚུལ་བཞིན་བསྟེན་པ་དང་ཟེར་ཏེ། ཤོ་ལོ་ཀ་གཉིས་གཉིས་གཉིས་མེད་ཚེས་གཉིས་གཉིས་ཀྱི་གསོལ་འདེབས་ཡོད་རེད། བརྒྱུད་པའི་གསོལ་འདེབས་རིང་བརྒྱུད་བྱེད་ཀྱི་ཡིན་ན་ནི། དབྱིངས་ཟག་མེད་ཆོས་སྐུའི་གཞལ་ཡས་སུ་ཡུམ་ཆེན་ཤེས་རབ་ཕར་ཕྱིན་ལ་གསོལ་བ་འདེབས་རྒྱུད་བདག་འཛིན་འཁྲི་བ་ཆོད་པ་དང་བྱམས་སྙིང་རྗེ་བྱང་སེམས་འབྱོངས་པ་དང་ལམ་ཟུང་འཇུག་ཕྱག་རྒྱ་ཆེན་པོའི་མཆོག་མྱུར་དུ་ཐོབ་པར་བྱིན་གྱིས་རློབས། གསལ་སྒྲོན་བཞུགས་གནས་སོ་སོ་སོ་སོ་སྨོས་ནས་རིང་བརྒྱུད་འདོན་རྒྱུ་རིང་བསྲེལ་ཡོད་རེད། ད་དེ་ངས་ད་ལྟ་ལམ་སང་བརྗོད་བཏང་ཡ་མི་འདུག་དེ་བྱས། ད་དེ་སྔགས་བདུད་ཀྱི་ཡིན་ན་ཉེ་བརྒྱུད་གསོལ་འདེབས་བྱེད་ཀྱི་ཡིན་ན་ཉེ་བརྒྱུད་དེ་རྡོ་རྗེ་འཆང་ནས་བྱས་ནས་ཕི་གི་ནང་ལ་ཡོད་པ་དེ།

བཅུད་ལྡན་སངས་རྒྱས་བླ་མ་མ་གཅིག་ལབ་ཀྱི་སྒྲོན་མ་ཨོ་དེ་མ་བརྒྱུད་ཨ་རིང་བརྒྱུད་རེད། རིང་བརྒྱུད། ཕ་བརྒྱུད་ཐབས་ཀྱི་བརྒྱུད་པའི་བླ་མ་ཅིག། ད་ག་ནང་བཞིན་སྟོན་པ་སངས་རྒྱས། མ་ཟི་དང་ཡུམ་ཆེན་ཤེས་རབ་ཀྱི་ཕ་རོལ་ཕྱིན་པ་རྗེ་བཙུན་སྒྲོལ་མ། མཁའ་འགྲོ་སེ། མ། མཁའ་འགྲོ་སུ་ཁ་སིདྡྷི། མ་གཅིག་ལབ་ཀྱི་སྒྲོན་མ་ལ་སོགས། མ་བརྒྱུད་ཤེས་རབ་བརྒྱུད་པའི་བླ་མ་ཟེར་བརྒྱུད་པ་ཅིག་ཡོད་རེད། ཨ། སྟོན་པ་སངས་རྒྱས་ཤཱ་ཀྱ་ཐུབ་པ་ནི། འཕགས་པ་ཐོགས་མེད། ཐོགས་མེད་ཀྱི་སྤུན་ཀྱག་གཞོན་པ། གཅུང། དབྱིག་གཉེན། ཨ། དབྱིག་གཉེན་ནི། འདི་རེད།

ཀུ་ས་ལི་ཆེ་ཆུང་གཉིས་ཡོད་རེད། དགེ་བ་ཅན་ནི་ཀུ་ས་ལི་ཅན་དེ་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་རེད། དཔལ་ལྡན་ཨ་ཏི་ཤ་ལ་བརྒྱུད་པ་ག་ང་ལྔ་ཡོད་རེད་བོད་ག་ང་ནོ་ཡོད་རེད། ད་གཅོད་ཀྱི་ཐུན་མོང་མ་ཡིན་པ། ཡང་གཅོད་གཅོད་གཅོད་གཅོད་པ་དེ། གཅོད་དོན་བླ་མ་ས་གཅོད། འདི་རེད། སློབ་དཔོན་ཨཱརྱ་དེ་བ་ཨཱརྱ་དེ་བ་ནི། གཅོད་དོན། གཅོད་དོན་བྱེད་གཅོད་དོན་ནི། མ་གཅིག་ལབ་སྒྲོན་བྱེད་མ་གཅིག་ལབ་སྒྲོན་ད་བོད་ལ། ཤེས་རབ་ཕར་ཕྱིན་པའི་གདམས་ངག་སྤེལ་མཁན་འདི་རེད། ད་ཁོང་གི། ཁུ་སྒོམ་ཆོས་ཀྱི་སེངྒེ་འདི་མ་བྱས་ནི། ད་བླ་མ་མང་པོ་བྱོན་ཡོད་དེའི་བར་ལ་བླ་མ་མང་པོ་བརྒྱུད་ནས་དབེན་ས་པ་བློ་བཟང་དོན་གྲུབ་བར་དུ་བརྒྱུད་ཡོད་རེད་པ་ད་དེ་བརྒྱུད་པའི་གསོལ་འདེབས། འདོན་གྱི་ཡིན་ན།

དང། རྒྱུད་བདག་འཛིན་འཁྲི་བ་ཆོད་པ་དང། བྱམས་སྙིང་རྗེ་བྱང་སེམས་འབྱོངས་པ་དང་ལམ་ཟུང་འཇུག་ཕྱག་རྒྱ་ཆེན་པོ་མཆོག་མྱུར་དུ་ཐོབ་པར་བྱིན་གྱིས་རློབས་ཟེར་རེ་རེའི་མཐའ་ལ་ཀློག་མི་དགོས་པ་བཅས་སྒང་ག་རྫོགས་དུས་གཅིག་ལ། བཞེངས་པ་བའི་གནས་དང་བླ་མ་གཉིས་སྨོས་ན། དབྱིངས་ཟག་མེད་ཆོས་སྐུའི་གཞལ་ཡས་སུ་ཡུམ་ཆེན་ཤེས་རབ་ཕར་ཕྱིན་ལ་གསོལ་བ་འདེབས། གནས་བྱ་རྒོད་ཕུང་པོའི་རི་བོ་རུ་འདྲེན་མཆོག་ཤཱཀྱའི་རྒྱལ་པོ་ལ་གསོལ་བ་འདེབས། ཞིང་རབ་འབྱམས་ཕྱོགས་བཅུའི་འཇིག་རྟེན་སོ།

གནས་འོག་མིན་ཆོས་སྐུའི་ཕོ་བྲང་དུ་ཁྱབ་བདག་རྡོ་རྗེ་འཆང་ཆེན་ལ་གསོལ་བ་འདེབས་རྡོ་རྗེ་འཆང་བཅས། གནས་རྒྱ་ནག་རི་བོ་རྩེ་ལྔའི་ཆན་རི་འཕགས་པ་འཇམ་དཔལ་ལ་གསོལ་བ་འདེབས་སོ་འཇམ་དཔལ་དབྱངས་བཅས། ད་དེའི་བར་ལ་དཔའ་བོ་རྡོ་རྗེ་བཅུག་མི་བཅུག་ལུགས་སྲོལ་གཉིས་ཡོད་རེད་སློབ་དཔོན་དཔའ་བོ་རྡོ་རྗེ་མ་བཅུག་པར་བྱས་ན་འཇམ་དཔལ་དབྱངས་དང་དཔའ་བོ་རྡོ་རྗེ་རྗེ་རིན་པོ་ཆེ་གསུམ་པོ་དེ་འཇམ་དཔལ་དབྱངས་ཀྱི་གདམས་པ་གནང་ས་དེ་དཔའ་བོ་རྡོ་རྗེ་དང་རྗེ་རིན་པོ་ཆེ་གཉིས་ཆ་ལ་གནང་བ་ཡིན་ཙང་དཔའ་བོ་རྡོ་རྗེ་མི་དགོས་པ་ཞིག་རྗེ་རིན་པོ་ཆེ་ལ་བཅུག་ན་ནི།